གཉེན་པོ་རྟོགས་བྱེད་སྤྱི་མ་ཚོགས་ནི་ནི་འདས་པ་དག་གི་མ་རེད་གཉེན་པོ་རྟོགས་བྱེད་པ་དེ་ཡིད་ཆེས་མི་ཆེས་ཚོགས་དབང་བྱེད་དགོས་རེད། གཉེན་པོ་རྟོགས་བྱེད་ཡི་ངོ་ནི་གཉེན་པོ་བཀའ་བསྡུ་བྱས་པའི་རྟོགས་སེང་གེ་འདི་ཕར་ནོ། ཚོགས་བཞི་ལས་ཚོགས་བར་བྱེད། དེ་རང་གི་ནི་འདས་པ་དག་ཡལ་གྱི་གཉེན་པོ་གཙོ་བོ་འདྲ་མིན་ཏེ་སྟོང་ཞག་སོང་ཚུལ་གསུམ་སྔགས་ཀྱི་ཚིག་འདོད་པ་ལ་སོགས་པ་དེ་ཚོགས་ཚོགས་སུ་ལས་ལྷག་གི་རེ་བ་ད་དང་པོ་གཉིས་ནི་སྤྱན་འདྲེན་དང་སེམས་ཅན་གཉེན་པོ་དེ་སེ་ཡག་པོ་རྟོགས་ནས་རང་གི་འདས་པ་གྲངས་ཁ་འཇལ་བྱུང་དེ་ལ་བརྒྱུད་པ་ཡག་པོ་བྱེད་ཀྱི་ཆོག་དེ་ལྟ་བུ་ནི་ཧ་མ་ནི་བྱས་ཚར་ཚར་ད་ནི་བཤགས་པ་ཡག་པོ་བྱེད་ཀྱི་ནི་རྒྱུན་མ་ནི་དེ་ལྟ་བུ་བྱེད་ཀྱི་མིན་སང་སོ་བྲམ་ཟེ་ལོ་དང་ཟླ་བ་ཞག་ལ་སོགས་པ་ས། སྐྱེ་ཕྱི་མ་རེ་རེ་ཡིན་ནས་ནི་དེ་སྐྱེས་ཕྱིན་ནི་ང་ད་རེས་ཉིན་མོ་དེའི་རིང་ལ་སྡིག་པ་དེ་ལྟ་བུ་བྱེད་ཀྱི་མིན་བསམ་ཟེར་ནམ་ཡང་ན་ནི་ཆུ་ཚོད་དེའི་རིང་ལ་བྱེད་ཀྱི་མིན་བསམ་ཟེར་ནམ་ད་དེ་འདྲ་གྱི་སྡོམ་སེམས་ཞིག་མ་ཚང་ན་ཁོ་གཉེན་པོ་སྟོབས་བཞི་མ་ཚང་ཡིན་ཙང་སྡིག་པ་དག་གི་མེད་པ་རེད་ཨོ་དེ་ཡག་པོ་ཅིག་བསམ་བློ་བཏང་བྱས་ནི་སྡིག་པ་བཤགས་པ་ཡིན་ན། ཨེ་ང་ཚོ་ད་ལྟ་མི་འདོད་པའི་སྡུག་བསྔལ་ཚང་མ་ཐམས་ཅད་དེ་ཡོང་གི་མ་རེད་ད་སྟོབས་བཞི་པོ་དེ་ཡག་པོ་བྱས་བསམ་བློ་གཏོང་ཡག་གལ་ཆེན་པོ་ཡིན་ནོ་ནི་ཆེན་པོ་ད། གལ་ཆེ་ཤོས་ཆེ་ཤོས་དེ་དེ་རེད། གལ་ཆེན་པོ་དེ་ཞེ་དྲག་རེད།

ཚོ་ག་རེ་ཟེར་ན་དཀོར་གྱི་དཀོར་གྱི་གདན་འདི་དེ་ནི་ཤུགས་ཆེན་པོ་ཞེ་དྲག་ཡོད་ས། གྲྭ་པ་བླ་མ་ཟེར་མཁན་དེ་གཞན་གྱི་དཀོར་ཟ་དགོས་རེད་བ་གྲྭ་པ་དཀོར་འཇུ་རྨ་བྱ་དུག་འཇུ་ཟེར་བ་འདྲ་འཇུ་ཐུབ་པའི་ནུས་པ་ཡོད་པ་ཡིན་ན་དག་བྱེད་ད་འཇུ་ཐུབ་པའི་ནུས་པ་མེད་པ་ཡིན་ན་ནི་བཤགས་པ་མ་བྱས་ན་བུ་ལོན་རེག་རེད་བ་བུ་ལོན་གྱི་ཚུལ་དུ་ཟ་བྱེད་སྔ་མ་བླ་མ་གཅིག་ནི་མི་ཚང་གཅིག་གི་མ་ཕེབས་མི་ཚང་གཅིག་གི་དེ་ཤ་ཕེབས་དགོས་རེད་ཟེར་རྒྱུ་མ་དེ་ནས།

ཕ་མ་ཁོ་རང་གི་ཤ་ཕེ་ས་ཤ་ཕེ་ས་མི་ཚང་དེ་དགོང་གྲགས་ལྷས་དེ་ཨེ་ཤ་དེ་མི་ཚང་དེ་ཡག་ལས་ནས་ཟས་ནས་ཟས་དེ་ཁོ་ལས་ཨེ་ནས་རོགས་གོ་ནོ་ལ་ད་ད་རེ་ནས་བཟང་དེ་འོ་མ་ཐོང་པས་དེ་ནས་དེ་ཡང་དག་སོང་ཟེ་སྡིག་པ་ཡི་དག་སོང་ཟེ་བུ་ལོན་དེ་འཕྲོད་སོང་ཟེ་ཤ་ཟ་བའི་བུ་ལོན་དེ་འཕྲོད་སོང་ཟེ་ནས་རོགས་གོ་ནོ་ལ་ཨེ་ནས་ཡི་གེ་རྒྱབ་ཞོར་དེ་རང་དབང་ཐོབ་མཁན་གྱི་བླ་མ་ཡིན་པའི་རྟགས་རེད། རང་དབང་ཐོབ་མཁན་བླ་མ་ཡིན་པ་ཡིན་ན་ཨེ་ནས་བུ་ལོན་དེ་འདྲ་ཅིག་གསོད་ཐུབ་དགོ་རེད་དེ་འདྲ་མེད་པ་ཡིན་ན་དེ་ལས་ཀྱང་བདུད་བཟི་ཅིག་ནས་ང་རང་ཚོ། དགེ་འདུན་དཀོར་མང་པོ་ཟ་དེ་འདྲ་བྱས་པ་ཡིན་ན་དམྱལ་བ་ནང་འགྲོ་ཡས་དང་ད་ག་ནས་དམྱལ་བ་ནས་ཡར་ཐར་བ་ཡིན་ནའི་འཛག་འདོག་གེ་ལས་སྦུག་འབུ་ལུས་ལེན་པ་ཨོ་དེ་འདྲ་ནས་ཁྱེད་ནས་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྒང་ལ་དགེ་ཟླ་དགེ་འདུན་གྱི་ཞལ་ཏ་བ་ཀྱི་སྐྱེ་བ་ལེན་ལེན་པ་རེད་ས་དྲ་སྐྱེ་བ་རེད་ས་དྲ་མི་འདི་འདྲ་མང་པོ་ཅིག་གསུངས་ཡོང་འདུག་ཨང་རྟ་ནག་བླ་མ་ཟེར་མཁན་གཞན་གྱི་དཀོར་མང་པོ་ཅིག་ཟ་བྱས་ནས་ཕྱི་མ་ཡར་འབྲོག་གཡུ་མཚོ་ནང་ལ། ཆུ་སྲིན་རི་དང་འདྲ་བ་དེ་ནས་ཉ་གཅིག་ལ་སྐྱེས་བྱས་ནས། ཡུན་རིང་པོའི་བར་དུ་སྲོག་ཆགས་མང་པོ་ཅིག་གིས་ཁོའི་ལུས་ལ་ཟས་འདྲེན་ནས། ཡུན་རིང་པོའི་བར་དུ་བསྡད་ནས་ནི་མངོན་ཤེས་པ་བླ་མ་ཅིག་ཕེབས་བྱས་ནས་ཁྱེད་རང་སྐད་བརྒྱབ་བྱས་ནས་ཁྱེད་རང་རྟ་ནག་བླ་མ་ཡིན་པས་ཟེར་ཏེ་ཡིན་ཟེར་ནས་དགུ་བཅུ་སྟོང་དགུ་རེ་ཟེར་དེ་ནས་ཟིག་དུ་མ་ཕེབས་ས་ནས་དགེ་འདུན་གྱི་དཀོར་སྦྱོང་ཡ། དཀོར་སྦྱོང་ཡ་དེ་སོགས་ནི་གལ་ཆེན་པོ་རེད་དེ་ཡང་དེ་ནས་སངས་རྒྱས་རིན་ཆེན་མེ་ཟེར་མཁན་དུ་མ་ལྟུང་བཤགས་སུམ་ཅུ་སོ་ལྔའི་ནང་ནས། སངས་རྒྱས་རིན་ཆེན་མེ་ཟེར་གྱི་མཚན་བརྗོད་པ་དང་དེའི་གཟུངས་སྔགས། དེ་ཡི་མཚན་སྔགས་ལ་སོགས་པ་དེ་ཚོ་བགྲང་དེ་དགོས་ནས་བཟླས་པ་བྱས་པ་ཡིན་ན་དགེ་འདུན་དཀོར་སྒྲིབ་ལ་སོགས་པ་དེ་ཚོ་དཀོར་གྱི་སྒྲིབ་པ་དེ་ཡིན་ན་དེ་ཡི་དག་ཚོགས་ཕྱིར་ཡང་སངས་རྒྱས་མྱ་ངན་མེད་ཁོ་ན་སློབ་པ་ལམ་གྱི་གནས་སྐབས་སུ་ཐུགས་བསྐྱེད་པ་དེ་ཡིན་ན་དཀོར་གྱི་སྒྲིབ་པ་དེ་དག་གི་དག་བྱེད་ཀྱི་ཡིན་ཟེར་ན་གསུངས་ཡིན་པ་རེད། ཨ་དེ་འདྲ། སངས་རྒྱས་སུམ་ཅུ་སོ་ལྔ་རེ་རེ་ལ་རང་གི་ཁས་ལེན་རེ་རེ་རེ་དེ་འདྲ་ཡོད་ཡིན་པ་རེད། མཚམས་མེད་ཀྱི་ལས་འགའ་ཤས་མ་བསད་པའི་མཚམས་མེད་ཀྱི་ལས་དག་གི།

བཟླས་པ་ག་ཚད་བརྟག་རྒྱུ་ཡོད་པ་དེ་ཡང་གསང་ལུང་ཁོག་ཏུ་བབ་སྟེ་སངས་རྒྱས་ཀྱི་སྐུ་མདོག་ཕྱག་མཚན་ལ་གསོལ་བ་དེ་ཚོའི་གསང་ལུང་ཁོག་ཏུ་བབ། ཚར་གཅིག་སེར་སྐྱ་སྙན་རྡོར་མ་འདོན་བཞག་པ་ཡིན་ན། སྨན་པ་དེ་བྱིས་བློ་མེད་པ་ཅན་ནས་སྟོང་བཤགས་དེ་མ་རྫོགས་རུང་བར། བ་དེ་འདྲ་བྱས་ནས་སངས་རྒྱས་རེ་རེ་རེ་ནས་བྱ། ཤུལ་དུ་ཚད་བརྒྱད་ཡིན་ན་ཉི་ཤུ་དུ་ཚད་བརྒྱད་ཡིན་ན་སུམ་ཅུ་དུ་ཚད་བརྒྱད་ཡིན་ན་རང་གང་འདོད་ཅེས་ཐོག་ཏུ་ཚད་དེ་གོ་ལ་གཅིག་སྤྱི་སྒོ་ལ་སྨིན་བྱས་ནས་བཟླས་པ་དེ་ལྟར་དེ་བཞིན་བྱ་བ་དག་གིས་སངས་རྒྱས་ཀྱི་སྨིན་ཡུལ། སངས་རྒྱས་ཀྱི། སྐུ་མདོག་ཕྱག་མཚན་ལ་སོགས་པ་དེ་དག་ཡག་པོ་བྱས་ཤེས་ནས་བློ་ཡུལ་དུ་འཆར་བྱས། དེའི་མཚན་བརྗོད་ན་ཕན་དེ་འདྲ་ཅིག་ཡོང་གི་རེད་སོང་ཟེར་ནམ་ཞེས་བློ་ལ་འཆར་མཁན་ཅིག་ནི་བྱས་པ་ཡིན་ཡག་པོ་ཞེ་དྲག་ཡོད་རེད་སྔོན་དེ་ནི། ང་རང་ཚོ་བོད་ལ་གཞིས་ཀ་རྩེ། གཞིས་ཀ་རྩེ་དེ་ནི་དངུལ་ཆུ་རི་ཁྲོད་ཡོད་ས་དེ་ནི་ལ། དངུལ་ཆུ་རྒྱལ་སྲས་ཐོགས་མེད་བཟང་པོ་བཞུགས་ས་རེད་ཟེར། རྒྱལ་སྲས་ཐོགས་མེད་བཟང་པོ་བཞུགས་ས་དེ་ན་ནི་ཐག་ཉེ་ས་ཅིག་ན། ཞི་རྒྱས་དབང་གྲགས་ཀྱི་ལས་ཚང་མ་དང་བཅས་པས་མཐར་ཕྱིན་མཁན་གྱི་བླ་མ་ཞིག་ཡོད་རེད་ཟེར། དེ་ཡང།

བཅའ་ལག་དེ་ཚོ་ཁྱེར་དུས་ཀྱི་རྒྱ་མཚོའི་མཚོ་མོའི་མཚོ་མོ་བཅའ་བཅའ་དེ་རྒྱ་མཚོའི་མཐོ་བའི་མཚོ་མོ། ཉེ་གནས་ལས། སོང་ཉེ་མི་ག་འདྲ་ཅིག་ཡོད་ཟེར་ན་ང་ཚོ་ཡར་མ་གཏོང་ཨ་ཟེར་ནས་ཉེ་གནས་ལས། སོང་ཟེར་ནས་ཨ་ནས་སྐུ་ཚོང་བཞོ་ཡོད། སྐུ་ཚོང་བཞོ་དེ་ཀུ་ལ་སོང་ཉེ་བླ་མ་དེ་སྦེལ་བ་ཕེབས་ཁྱེད་ཀྱིས་མེན་དེ་ལྷེ། མེན་དེ་ལྷེ་དེ་ཉེ་གནས་ཀྱི་བླ་མ་ཡར་མ་གཏོང་ཟེར་གྱི་འདུག་ཟེར་ནས་བཀག་ནས་ཡར་མ་གཏོང་བས། ཡར་མ་གཏོང་ཟེར་ས་ཨ་ནས་ཁོ་ཞེ་དྲག་བསྡད་ནས་འོ་བཟོ་བྱོས་ཏེ་མ་གཏོང་ཡིན་ས་གལ་སྲིད་ད་ང་རྒྱའི་ཁ་རྩ་ནས་མ་རག་པ་ཡིན་ན་ང་གི་བླ་མ་གི་དེ་ཕུལ་ཞུ་ཟེར་གྱི་འདུག།

ད་ནི་འདི་པར་ཉར་ཚོགས་སྐོར་ལ་གྱིས་ཀྱིས་ནི་ཁོ་རང་ཏོག་ཙམ་ཟ་བ་རེད། བདག་ཉིད་གཞན་གྱི་ངང་ཚུལ་བ་པཎ་ཆེན་རིན་པོ་ཆེ་ཞལ་བཞུགས་པའི་སྐབས་ལ་ནི། གདུང་རྟེན་གསེར་གདུང་རྣམ་རྒྱལ་ཟིན་ཏེ་གསེར་གདུང་རྣམ་རྒྱལ་མཆོད་ཁང་བཞེངས་ཟིན་ཏེ་རྟེན་འབྲེལ་བྱེད་ཅེས་ནི་ང་ཚོ་ཤོག་ཟེར་ནས་སྐད་བཏང་ནས། དེ་ལྟའི་སྐབས་ལ་མི་སྟོང་ཕྲག་གཉིས་ལྷག་ཟིན་བྱས་པ་རེད། མི་མགྲོན་ཁོ་རང་མགྲོན་གྱི་གཙོ་བོ་སྐྱོན་བརྗོད་མི་སྟོང་ཕྲག་གཉིས་ཟིན་ཡོད་རེད། དེ་མིན་གྱི་གཡོག་པོ་དེ་ཚོ་དང་བཅས་སྟོང་ཕྲག་ལྔ་དྲུག་ཟིན་རེད་དེ་སྐོར་ང་འགྲོ་སོང་བཏང་དུས་ནི་ང་ཚོ་ཉི་མ་བཅུ་གཉིས་བསྡད་གཞིས་ཀ་རྩེ་ལ་ཉི་མ་བཅུ་གཉིས་བསྡད་གཞུག་གུ་གཞུག་གུ་ཉིན་ཁ་དེ་བདེ་ཆེན་ཕོ་བྲང་ནང། གཞིས་ཀ་རྩེ་གཡོན་གཡས་ལ་ཡོད་མཁན་དགོན་པ་གྱི་གྲྭ་པ་ཚོ་མང་དག་ཅིག་དེ་ཉིན་ཁ་དེ་སྐད་བཏང་ནས་ནང་རྒྱུས་ཡོད་མ་རེད་ཐག་རིང་པོ་བེད་བཞག་ཁྱེད་སྒྲོན་དུས་མ་ཐོན་ཡོང་གི་རེད་ཨ་དེ་ཉིན་ཁ་དེ་གྲྭ་པ་སྟོང་ཕྲག་གཅིག་ཙམ་ཅིག་བདེ་ཆེན་ཕོ་བྲང་ནང་ཚོགས་འདུ་ཚོགས་ནས། ཞིང་ཆེན་ཁག་ནང་ཡོད་མཁན་གྱི་སྤྲུལ་པའི་སྐུ་གང་ག་ཡོད་རེད་ཨ་ནི་ང་ཚོ་གང་ག་ཚོགས་འདུ་ཚོགས་བྱས་ནས་ཨ་དེ་ཚོའི་སྐབས་ལ་སྤྲུལ་པའི་སྐུ་ཚོ་ཡག་པོ་མ་བྱས་ན། ད་ནི་དེ་འདྲ་དེ་འདྲ་ཡོང་གི་རེད་སྤྲུལ་པའི་སྐུ་ཟེར་མཁན་དེ་ང་རང་ཚོ་བསྟན་པ་དང་འགྲོ་བ་ལ་ཕན་ཐོགས་པ་ཅིག་མ་བྱས་ན་ཨེ་སྤྲུལ་པའི་སྐུ་ཚང་མ་ཕན་ཐོགས་ཡོང་གི་མ་རེད་ཟེར་ནས་བཀའ་ཞེ་དྲག་གནང་སོང། དཔེར་ན་ང་ལ་ཆ་བཞག་ན་ཟེར། པཎ་ཆེན་རིན་པོ་ཆེ་ཁོང་རང་ང་ལ་ཆ་བཞག་ན་ད་ལྟ་ཇག་ཞུ་ཁ་ཡོད་མཁན་དུ་ང་གཉིས་ནི་སྐྱིད་པ་སྐྱིད་ཆོག་རོགས་ཟེར། ང་པཎ་ཆེན་སྐུ་གོང་མ་ཡི་མིང་གཅིག་ཡོད་ཟེར་ཙང་རྒྱ་གོ་ག་བ་འགྲོ་བ་ཡིན་ནའི་གཟི་བརྗིད་ཆེན་པོ་བྱས་ཡ་དང་ཀྲུང་དབྱང་གི་འགོ་ཁྲིད་ཀྱི་ཡ་བཅའ་ཡ་དེ་མིང་དེ་ལ་བརྟེན་ནས་བྱུང་བ་རེད་ཟེར་མིང་དེ་ལ་བལྟ་བ་ཅིག་ང་རང་ཚོའི་དོན་གྱི་བྱེད་དགོས་སོ་དོན་གྱིས་མ་བྱས་ན་ང་ཚོ་བྱ་གཞོག་པ་ཡོངས་ཀྱིས་དགོངས་དག་མེད་འདི་དང་ང་ཚོ་དང་པོ་བྱས་ཏེ་ཅི་བ་ཅི་བྱུང་ལགས་སོ་ཁོ་མིང་གཅིག་བྱུང་བ་ཡིན་ས་མིང་དེ་ལ་བརྟེན་ནས་མི་ཚོ་གིས་ཡར་བཀྱག་བྱེད་དགོས་རེད་དེ་ལ་ལྟ་བ་ཅིག་ཡང་རང་སྐྱེ་བ་གོང་མ་དེ་གིས་དེ་བྱེད་ཐུབ་པ་བྱེད། མཛད་པ་གནང་སྟངས་སྐྱོང་ཐུབ་པ་ཅིག་མ་བྱས་ན་འགྲིག་གི་མི་འདུག་ཟེར་ནས་དེ་དུས་སྐུ་ལ་སྤྲུལ་པའི་སྐུ་ངོས་འཛིན་བྱེད་ཡག་གི་འགན་ཡོངས་རྫོགས་གོང་མ་པཎ་ཆེན་རིན་པོ་ཆེ་ལ་སྤྲད་གནང་བ་རེད་ཀྲུང་དབྱང་གིས་བལྟས་ནས་ད་ཁྱེད་རང་གྱིས་ཐག་གཅོད་བྱེད་ཤོག་ཟེར་སྤྲུལ་པའི་སྐུ་ནི་མང་པོ་ཞེ་པོ་ཅིག་ངོས་འཛིན་བྱེད་ཡག་འདུག་ཟེར་ན་དེ་གཉིས་ཀ་ཐག་ག་རེ་བཅད་པ་རེད་ཟེར་ན། རིག་གནས་གསར་བརྗེའི་སྐོར་དང། ལྔ་བཅུ་ང་དགུ་ལ་ཟིང་འཁྲུག་ལངས་ནས་དགོངས་པ་རྫོགས་བཞག་གི་སྤྲུལ་པའི་སྐུ་དེ་ཚོ། སྤྲུལ་པའི་སྐུ་ངོ་མ་ཅིག་ངོས་འཛིན་བྱེད་དགོས་བྱུང་སོང་ན། ལོ་སུམ་ཅུ་བཞི་བཅུ་ཟེར་རེད་འདོད་ཀྱི་འགའ་ཤས་འགའ་ཤས་གྲངས་བསྲེས་པ་ཕ་རྒན་ཁྱད་བྱས་ནས་སེམས་ཅན་འགྲོ་བ་དང་བསྟན་པ་ལ་ཕན་བཏགས་ནས་མ་མཐོང་རྒྱུ་དེ་འདྲ་ཆགས་ཀྱི་རེད། དེ་བས་ལོ་བཅོ་ལྔ་མན་ཆད་རྐྱང་རྐྱང་ཅིག་ངོས་འཛིན་བྱེད་ཀྱི་ཡིན། ལོ་བཅོ་ལྔ་ཡན་ཆད་སྤྲུལ་སྐུ་དེ་ཚོ་གྲངས་ནང་ལ་ངོས་འཛིན་བྱེད་ཀྱི་མིན་ཟེར་ཐག་གཅོད་དེ་བྱས་རེད། ཐག་བཅད་ད་ལྟ་བར་སྤྲུལ་པའི་སྐུ་ངོས་འཛིན་བྱས་ཚར་མཁན་ཡར་ལངས་ནས་ཆེན་པོ་རེད་ནས།

རྒྱུ་མ། ཞག་མ་བཞི་བ་གཅིག་སྐུ་མྱ་ངན་ལས་འདས་པའི་འགྲོ་མཐའ་བཅད་དེ་དེ་གཉིས་ཀ་དེ་སྐྱེས་པ་རེད། ད་ང་ཚོ་ཁེ་ལས་པ་དེ་སྟེ་རྒྱ་མཚོའི་མཐོང་སྨོན་བཟང་པོ་གི་ལོ་རྒྱུས་དང། ཡག་པོ་མ་བྱས་ན་དེ་འདྲ་དེ་འདྲ་ཡོང་གི་རེད་ཟེར་ན་ཞེ་དྲག་དེ་གཉིས་ཀ་བཀའ་སློབ་འདྲ་པོ་ཅིག་གནང་སོང་ཚོགས་འདུའི་དཀྱིལ་ལ་ཚོགས་འདུའི་དཀྱིལ་ལ་དེ་འདྲ་བཀའ་སློབ་གནང་བྱས་ན་དེ་པེ་སེམས་ལ་ཉན་པོ་ཞེ་དྲག་ཡོང་གི་འདུག་ལ། བདེན་པ་རེད་སོང་ཟེར་ནའང་མི་བྱེད་པས་ཞེད་སྣང་འདྲ་པོ་དེ་འདྲ་ཞེ་དྲག་ཡོང་གི་འདུག་པཎ་ཆེན་རིན་པོ་ཆེས་དེ་འདྲ་བཀའ་གནང་བ་རེད་དེ་དུས་གོ་ལ།

ང་ཚོ་དེ་ཚོ་ག་དེ་ཚོ་ག་ཚོད་བྱས་མྱོང་ཞེས་ཞེ་དྲག་བྱས་མྱོང་ཡོད་ཀྱི་རེད་པ་ཚེ་འདི་ལ་ད་ག་ནང་བཞིན་ནས་དགེ་འདུན་དང་མཉམ་འགྲོགས་ཤི་ཚ་སྟེ་འདྲ་མི་འདྲ་སོ་སོ་གིས་མཐོང་ཕྱོགས་དང་འདོད་ཕྱོགས་ལ་སོགས་པ་རྣམ་པ་སྣ་ཚོགས་བྱས་བྱས་ནས་ཕྱོགས་རིས་བྱེད་པ་སེ་འདྲ་མི་འདྲ་དགེ་འདུན་གྱི་རིས་སུ་བཅད་པ་སེ་འདྲ་མི་འདྲ་དགེ་འདུན་ལ་ཚིག་ངན་སྨྲ་བ་སེ་འདྲ་མི་འདྲ་མིང་ལོག་བཏགས་པ་སེ་འདྲ་མི་འདྲ་དེ་ཚོ་དང་དེ་སྔ་མ་ནས་ཉིན་ཚེ་སྙིགས་བར་ལ་བསྐྱེད་བྱས་ནས་རྣམ་པ་སྣ་ཚོགས་ཡོང་གི་འདུག་བ་དེ་ཚོ་བདེ་བར་བ་དང།

རྣམ་སྨིན་གྱི་འབྲས་བུ་དེ་ཉིད་འབའ་ཞིག་རང་ལ་སྟེར་ཡག་རེད་དེ་ཡིན་ནའི་ཁོ་བཤགས་ན་དག་རྒྱུ་ཡོད་པ་དེ་སྡིག་པའི་འབྲས་བུ་ཡིན་པས་བཤགས་ན་དག་རྒྱུ་ཡོད་པ་དེ་སྡིག་པའི་གི་ཡོན་ཏན་ཡིན་ཟེར་ད་ཡོན་ཏན་དེ་ང་རང་ཚོ་བེད་སྤྱོད་བཏང་བྱས་བེད་སྤྱོད་བཏང་བྱས་ནས་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་པ་ཡིན་ན་དེ་ནི་ཡག་པོ་ཞེ་གཅིག་ཡོང་གི་ཡིན་པ་རེད་དེ་མ་བཤགས་ནས་སྡོད་བསྡད་པ་ཡིན་ན་ཀ་ལི་ཀ་ཟིག་བརྗོད་པ་ཡིན་ན་དེ་གི་འབྲས་ཀྱི་ནི་དེ་གི་འབྲས་ནི་མི་འདོད་པའི་སྡུག་བསྔལ་རྐྱང་རྐྱང་ཅིག་མ་གཏོགས་ཡག་གཅིག་གཅིག་ནི་ཡོང་གི་མེད་པ་རེད།

ད་སྡིག་པ་ཆེན་པོ་ཆེན་པོ་དེ་འདྲ་སྐྱེས་སའི་བོ་རེད་འགའ་ཤས་འགའ་ཤས་ཚེ་འདི་ཉིད་ལ་སྨིན་བྱས། ཕྱི་མ་སྨིན་མི་དགོས་བྱས་ཚེ་འདི་ཉིད་ལ་དེ་ནས་རྣམ་སྨིན་གྱི་འབྲས་བུ་ཡིད་དུ་མི་འོང་བ་ལ་སོགས་པ་ཕྲན་བུ་ཅིག་མྱོང་ནས་གོ་ཆོད་པར་འགྲོ་ཡ། དཔེར་ན་རྒྱལ་བ་འབྲོམ་སྟོན་པ་སྐུ་མྱ་ངན་ལས་འདས་ཁ་ལ་ཁ་རེད་དེ་ཁོང་འཕགས་པ་སྤྱན་རས་གཟིགས་དངོས་རེད་དེ་ཡིན་ནའི་མཛེ་ནད་བཞེས་པ་རེད་པ། མཛེ་ནད་བཞེས་བྱས་ནས་རྒྱལ་བ་འབྲོམ་སྟོན་པ་སྐུ་ནོར་ལ་དཔེར་ན་སྡུག་པོ་མང་པོ་ལས་སྟོངས་ཅིག། སྡུག་པོ་མང་པོ་ལས་སྐྱོན་ཅིག་ནས་གྲོངས་པ་བྱས་ཡོད་རེད་པ། འགྲམ་པ་དེ་ཕྱིས་མ་ཕོ་རོག་གིས་ཁྱེར་འགྲོ་བྱས་ནས་ད་ལྟ་བྱང་སྟག་ལུང་ཟེར་ས་དེ་སྟག་ལུང་དགོན་པ་ཡོད་ས་དེ་སོང་ནས་དེ་བ་ཅིག་ལ་བཞག་དེ་དེ་བ་ཅིག་ལ་བཞག་དེ་ཁོ་ལ་སྟག་ལུང་ཐང་པ་ཟེར་ཉིན་དེ་སྟག་ལུང་དགོན་པ་ཕྱག་བཏབ་མཁན་གྱི་བཀའ་བརྒྱུད་པའི་བླ་མ་ཆེན་པོ་ཅིག་རེད་ཁོང་གིས་མངོན་ཤེས་ཀྱིས་གཟིགས་ནས་རྒྱལ་བ་འབྲོམ་སྟོན་པའི་ནི་དེ་འགྲམ་པ་ཡིན་པ་དེ་གཟིགས་བྱས་ནས་ཚུར་ཁྱེར་འོང་ནས་སྟག་ལུང་ནང་ལ་འབྲོམ་སྟོན་པའི་སྐུ་ཅིག་བཞེངས་འབྲོམ་སྟོན་པའི་སྐུ་ཅིག་བཞེངས་བྱས་ནས་འགྲམ་པ་དེ་ཕ་མ་འབྲོམ་སྟོན་པའི་སྐུ་དེ་ནང་ལོགས་ཡོད་ཡིན་པས་འབྲོམ་སྟོན་པ་གི་སྐུ་དེ་ནང་ལོགས་ཕེབས་བྱས་ནས།

ནས་རྣམ་སྨིན་གྱི་འབྲས་བུ་དག་ལུགས་འདྲ་མིན་གྱི་སྟོབས་སུ་དག་གི་ཡིན་པ་རེད་དཱ། འདྲ་མི་འདྲ་རྣམ་པ་སྣ་ཚོགས་ཀྱི་སྒོ་ནས་དེ་ཡང་བཤགས་པ་སྟོབས་ཆེ་ཆུང་ལ་སོགས་པ་དེ་ཚོའི་སྒོ་ནས་འགའ་ཤས་ཕར། མེད་པ་ཆགས་འགྲོ་ཡ་འགའ་ཤས་ཕྲན་བུ་ཕྲན་བུ་མྱོང་དགོས་ཡ། བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་བསད་པའི། རྒྱལ་པོ་ཅིག་ཡོད་རེད་བ། དེ་ལྟ་བུ་ཡིན་ན། བསྐལ་པ་བྱེ་བ་བརྒྱ་ཡི་བར་དུ་བཤགས་པ་ཕུལ་བསྐལ་པ་བྱེ་བ་བརྒྱ་ཡི་བར་དུ་ཕར་དམྱལ་བ་ནང་ལ་རྣམ་སྨིན་མྱོང། དེ་འདྲ་བྱེད་པ་རེད། ད་ལྟ། མི་ཡི་སྐྱེ་བ་ལེན་པ་དེ་ཡི་མཚམས་ན་མི་ཡི་ཡ་བཞི་ཞ་ར་ཞ་གོག་ཆགས་ཆེ།

སྐབས་སྐབས་མང་པོ་ཡོད་པ་དུ་ཤ་པགས་ཕལ་བར་དུ་ཡེ་ནས་སྙི་བ་ན་འཁྱིལ། ད་ནི་སྙི་བ་ན་ཡར་འཐག་ནས་མེ་ལས་སྐྱིད་པ་ཡིན་ན་དབང་པོ་མང་སོང་བ་དེ་འདྲ་རྗོད་ཀྱི་ནི་མང་པོ་མྱོང་དགོས་བྱུང་ཟེར་ཁོང་གཞན་ཁྱད་པར་ཅི་ཡོད་ཟེར། ཨ་ཏི་ཀྱིས་བྱས་པ་རེད་ཟེར་ན་ལོང་རིགས་ཆེན་པོ་དང་རྡོ་གཏེར་གཉིས་འཛིན་གྱི་རྒྱ་བོད་ལོང་གྲངས་ནི་སོང་ཀྱང་ཡོད་རེད་བ་ལོང་རིགས་ཆེན་པོ་འོ་དེ་ང་རང་ཚོ་སྡེ་པ་དག་ཕྱིས་འཁྱོངས་དེ་ཚོ་དེ་ཡིན་པ་རེད་དཱ། རྒྱུད་དུ་སྡེ་པ་བྱས་པ་ནི་དེའི་སྐབས་ཡིད་ཡུལ་དུ་ཤ་པགས་ནན་ཏིག་བྱས་ཟེར་བྱིས་པ་རྗེས་སུ་ཡི་རང་བའི་ཡི་ལ་ནི་ཡེས་ར་ཏའི་བྱང་ཆུབ་སེམས་དཔའ་ཉང་ལི་ཡིན་པས་རང་རེའི་བློ་ལ་ཅང་སེར་བོ་དཀའ་ཡང་ཟེར། རྗེས་སུ་ཡི་རང་བྱེད་པ་དེ་ན་བསོད་ནམས་ཡར་གོང་ནས་གོང་དུ་འཕེལ་བའི་ཆེད་དུ་རེད། གོང་འཕེལ་དུ་འགྲོ་བས་དེ་དེ་བྱང་ཆུབ་སེམས་དཔའ་ཚོ་གི་ཉམས་ལེན་ཡིན་པ་རེད། དེས་ང་རང་ཚོ་བློ་ལ་མ་བབས་པ་ཡིན་ནའི་ངེས་པར་དུ་ཕན་ཡོན་དེ་ཚོ་ཡོང་གི་རེད་ཟེར་སོ་སོས་ཡི་རང་བྱེད་པ་ཡིན་ན་གཞན་གྱིས་དགེ་རྩ་ཆེ་ཆུང་ག་འདྲ་ཅིག་བྱས་པ་ཡིན་ནའི་ནི་དགའ་བ་བསྒོམ་གྱི་འདུག་དེ་ལ་ཕྲག་དོག་མ་བྱེད་པ་བྱས་ནས་དགའ་བ་བསྒོམས་པ་ཡིན་ན་གཞན་གྱི་དགེ་རྩ་དེ་རང་ལ་ཐོབ་དགོས་རེད། དེ་ཡང་དེ་ནས་རྟོགས་པ་རང་དང་མཉམ་པ་ཅན་སྐྱེས་པ་སྐྱེས་ཆོས་ཆེ་ཡིན་ན་མི་གཞན་མ་གཅིག་མཆོད་མེ་བརྒྱ་ཐམ་པ་ཅིག་ཕུལ་འདུག་ན་རང་གིས་དགའ་བ་བསྒོམས་པ་ཡིན་ནའི་མཆོད་མེ་བརྒྱ་ཐམ་པ་ཕུལ་བའི

སོ་སོ་དཀའ་ལས་རྒྱག་མི་དགོས་པ་ཅིག་དགའ་བ་རེ་རེ་བསྒོམས་བཞག་པ་ཡིན་ན་མིའི་དགེ་རྩ་ཚོམ་སོབ་ཚང་མ་རང་ལ་རག་པ་ཡིན་ན་ང་རང་ཚོ་ལ་དགོས་ཡག་དེ་རེད་བ་དཀའ་ལས་མ་བརྒྱབ་པ་དེ་ནས་བསོད་ནམས་བྱུང་རུང་ཅིག་ན་ང་ཚོ་ཡག་ཤོས་དེ་རེད་བ། ཡི་རང་འདི་བྱང་ཆུབ་སེམས་དཔའི་ཉམས་ལེན་ཡིན་པས་རང་འདྲའི་བློ་ལ་ཅུང་ཟད་འབབ་དཀའ་ཡང་དེ་ལེགས་པོ་བྱུང་ན་ཚོགས་བསགས་པ་ཞིག་ལ་དེ་ལས་ལྷག་པ་མེད་སྔར་དབུལ་པོ་དེས་པས་ཡི་རང་བྱས་པས་རྒྱལ་པོ་གསལ་རྒྱལ་གྱིས་སངས་རྒྱས་ཉན་ཐོས་དང་བཅས་པ་ལ་བསྙེན་བཀུར་སྔོན་བྱས་པ་བས་ལྷག་པའི་ཕན་ཡོན་ཐོབ་ཚུལ་དང་རྗེ་ཙོང་ཁ་པས་འབད་པ་ཆུང་ངུས་རླབས་ཆེན་ཚོགས་སྡུད་ལ་དགེ་ལ་རྗེས་སུ་ཡི་རང་མཆོག་ཏུ་གསུངས་ཞེས་གསུངས་པ་ལྟར་ལུས་ངག། ལུས་ངག་གི་འོ་བརྒྱལ་མི་དགོས་པར། ལུས་ངག་གཉིས་པོ་དེའི་འོ་བརྒྱལ་མི་དགོས་པ་ཅིག་བྱས་ནས། བསོད་ནམས་མང་པོ་ཅིག་བསགས་པ་དེ་དགེ་བ་ལ་ཡི་རང་བྱེད་པ་དེ་རེད། དལ་བར་སྡོད་བཞིན་དུ་ཚོགས་དཔག་མེད་འདུ་བ་ཞིག་ཡིན་སྔོན་རྒྱལ་པོ་གསལ་རྒྱལ་གྱིས་སངས་རྒྱས་ལ་ཞུས་ཏེ། རྒྱལ་སྲིད་སྐྱོང་བཞིན་ཆོས་བྱེད་ཆོག་པའི་ཆོས་ལ་རྗེས་སུ་ཡི་རང་དང་བྱང་ཆུབ་ཏུ་སེམས་བསྐྱེད་པ་དང་བསྔོ་བ་དེ་གསུམ་གནང་བ་ལྟར་ཕྲག་དོག་དང་འགྲན་སེམས་མེད་པས་ཡི་རང་བྱེད་དགོས།

རང། རང། ཚོ་འཁོར་གྱིས་འཁོར་གྱིས་པ་རེད། ཟེར། གང་ཡང་ཕན་ཐོགས་མེད་ཅེས་ཕྲག་དོག་བྱས་མོད་དེ་ལྟར་མི་བྱ་བར་རང་ཚོ་གྲྭ་རྐྱང་ལྟ་བུ་རང་གི་ཤག་ཆུང་དུ་གནས་པ་དེ། རྒྱ་ཁྱོད་ཀྱིས་ཕེབས་སོང་ནའང་དེ་ལ་ཡི་རང་ལེགས་པ་ཞིག་བྱས་ན་རང། རང་ལས་ཁོང་ཡོན་ཏན། ཡོན་ཏན་དམན་ན་ལྡབ་འགྱུར་དང་མཉམ་ན། དེ་མཚུངས། ཡོན་ཏན། མཐོ་ཡང་ཕྱེད་ཙམ་ཕན་ཡོན་ཕན་ཡོན་ངེས་པར་ཐོབ་བོ། ཡོན་ཏན། མཐོ་དམན། དེ་ནས་མཐོ་བ་དང་དམན་བ་དང་འབྲིང་གསུམ་པོ་དེ་ལ་བྱས་བྱས་ན་རང་ལ་ཕྱེད་ཀ་ཐོབ་པ་དང་རང་ལ་མཉམ་པ་ཐོབ་པ་དེ་འདྲ་ཡོང་གི་རེད། དེ་ལས་ཁེ་ཆེ་བ་ཅི་ཞིག་བྱེད། དེ་ལས་ཁེ་ཆེ་བ་ཅིག་ང་རང་ཚོ་དགོས་ཡག་ཡོད་མི་འདུག། དེས་ན་སངས་རྒྱས་བྱང་སེམས་དམ་པ་སྔ་མ་རྣམས་ཀྱི་མཛད་པ་ལ་ཡི་རང་བྱས་ན་རྒྱུད་ཚོད་མཐོ་དམན་དབང་གིས། དེ་ཡི་ཕན་ཡོན་བཅུ་ཆ་ཙམ་ཐོབ། སངས་རྒྱས་ཀྱི་དགེ་རྩ་ལྟ་ཞོག་རང་རེ་མི་ཚེ་ཧྲིལ་པོ་ཡི་དགེ་སྦྱོར་ལ་འབད་ཀྱང་བྱང་སེམས་ས་དང་པོ་བ་ཉིན་གཅིག་གི་དགེ་རྩ་ཆ་ཤས་ཙམ་ཡང་མི་འབྱུང་ཞེས་ཟེར། ཡི་རང་བྱས་ན་དེ་ཡི་ཕྱེད་ཆ་ཙམ་ཐོབ་པས་དེ་ནི་སེམས་ཀྱི་བྱེད་ལུགས་གཅིག་གིས་ཚོགས་རླབས་པོ་ཆེ་རྫོགས་པའི་ཐབས་མཁས་ཀྱི་འཕྲུལ་ཆེན་པོ་ཞིག་ཡིན་ཟེར། ང་ཚོ་མི་ཚེ་གཅིག་ལ་བྱང་སེམས་ས་དང་པོ་བ་གི་དགེ་རྩ་ཆ་ཤས་ཙམ་ཡང་ང་ཚོ་གསག་ཐུབ་མ་རེད་པ། ཤི་ནས་མ་ཤི་ཀྱི་བར་དུ་བད་ག་ལི་ག་གཟིགས་རྒྱག་ནས་དགེ་རྩ་ས་ག་ཕྱེད་པའི་ནང་བྱང་ཤེར་ས་དང་པོ་བར་གྱི་དགེ་རྩ་བད་སྟོང་ཕྱེད་ལས་བགོ་བའི་ནས་ཕྱི་ཡི་ང་རང་ཚོའི་ཕྱག་བཞེས་ཙམ་གྱི་ས་ཐོ་ཡོད་ཡོད་མ་རེད་ས་བྱང་ཤེར་ས་དང་པོ་བར་དགེ་རྩ་ལ་ཡི་རག་དགོངས་པ་ཡིན་ན་དེ་ཡི་ཕྱག་ཁ་ཅིག་རང་ལ་ཐོ་བོ་ཕྱག་ཁ་ཅིག་རང་ལ་ཐོ་གི་ས་ང་ཚོ་མི་ཚེ་སྤྱིའི་རིགས་ལ་བཀའ་ལས་བརྒྱབ་པ་ལས་དེ་ལྷག་ཅུང་རེ་བ་དེ་དགའ་བ་དགོངས་རྒྱུ་རེད་མ་གཏོགས་རྒྱུ་ལྕག་ལ་ནི་གཏོང་དགོས་ཡོད་ཡོད་མ་རེད་བཀའ་ལས་ནི་རྒྱག་དགོས་ཡོད་ཡོད་མ་རེད་སེམས་ཀྱི་ཆེ་ཚུལ་གཅིག་གིས་ནི་ཁོ་ལ་ཡི་རག་བྱས་ཀྱང་ནི་ད་ག་འགྲིག་འོ་རེད་བ། ཨོ་དེ་ལ་ཕན་ཡོན་ཆེན་པོ་ཞེ་དྲག་ཡོད་པ་རེད། ཡུལ་ཕྱོགས་འདིར་རྒྱལ་བསྟན་དར་བའི་སྟོབས་ཀྱིས་ཕྱག་མཆོད་སྐོར་བ་བསྙེན་བཀུར། སྒོམ་སྒྲུབ་སློབ་གཉེར་སོགས་བྱེད་པ་མང་བས། ཡུལ་ཕྱོགས་འདི་ནང་ལ་ནས་མཚོན་པའི་བྱེད་ཆས་ཆོས་བྱེད་མཁན་ཞེ་དྲག་མཐོང་རྒྱུ་ཡོད་ཙང་དེ་ཚང་མ་ཐམས་ཅད་ལ་རང་གིས་མི་དགའ་མ་བྱས་བྱས་ནས་ཡི་རང་བྱས་ན་ཕན་ཡོན་ཆེན་པོ་ཡོང་གི་རེད། སློབ་གཉེར་སོགས་བྱེད་པ་མང་བས་དེ་དག་ལ་ཡི་རང་བྱས་ན་དགེ་རྩ་རླབས་ཆེན་ཐོབ་པ་འོང། བླ་མའི་ཕྱག་བཞེས་ལ་དེའི་ཚེ་སངས་རྒྱས་རྣམས་ཀྱིས་དང་པོར་ཐུགས་བསྐྱེད་པ་སོགས་དང་རྒྱ་བོད་མཁས་གྲུབ་རྣམས་ཀྱི་མཛད་པ་དང། ཤག་མཚེས་པས་ཁ་ཏོན་བྱས་པ་ཚུན་ཆད་པའི་དགེ་བའི་ཁྱད་ཚིག་ལ་རྗེས་སུ་ཡི་རང་ཨེལ་ཆོས་ལ་ཆ་བཞག་བྱས་ན་སངས་རྒྱས་རྣམས་ཀྱིས་དང་པོ་ཐུགས་བསྐྱེད་པ་དང་བར་དུ་བསྐལ་པ་གྲངས་མེད་གསུམ་དུ་ཚོགས་བསགས་པ་དང་མཐར་མངོན་པར་རྫོགས་པར་སངས་རྒྱས་པ་དང་སེམས་ཅན་གྱི་དོན་བྱེད་པ་དང་ཆོས་ཀྱི་འཁོར་ལོ་རིམ་པ་གསུམ་དུ་བསྐོར་བ་ལ་སོགས་པ་ཚང་མ་ཐམས་ཅད་ཡིད་ཡུལ་དུ་ཤར་བཅུག་བྱས་ནས་རེ་རེ་རེ་ལ་དགེ་རྩ་བྱས་ནས་བྱང་ཆུབ་སེམས་དཔའ་ས་བཅུ་པ་བ་དང་ས་དགུ་པ་བ་དང་དེ་ཚོ་སྒང་ཁ་ལ་ཡི་རང་བྱས་པ་ཡིན་ན་ཕན་ཡོན་ཆེན་པོ་ཡོང་གི་རེད་ཟེར་ཐ་ན་རང་གི་ཤག་མཚེས་པ་གིས།

སྒོམ་ལུགས་གཉིས་ཏེ་རང་གི་དགེ་བ་དང་གཞན་གྱི་དགེ་བ་ལ་ཡི་རང་བསྒོམ་པའོ་དང་པོ་ལ་གཉིས་ཚེ་སྔ་མའི་དགེ་བ་ལ། རྗེས་དཔག་ཚད་མས་གཞལ་བའི་སྒོ་ནས་ཡི་རང་དང་ཚེ་འདིའི་དགེ་བ་ལ་མངོན་སུམ་ཚད་མས་གཞལ་ཏེ་རྗེས་སུ་ཡི་རང་བ་བསྒོམ་པའོ། དང་པོ་ནི་ཚེ་འདིར་རྟེན་བཟང་པོ་ཐོབ་པ་དང་ཆོས་ཀྱི་མཐུན་རྐྱེན་འཛོམས་པ་སོགས་ལ་དམིགས་ནས་བདག་གི་སྐྱེ་བ་སྔ་མ་དེ་དེས་ཚུལ་ཁྲིམས་བསྲུང་སྦྱིན་པ་གཏོང་བ་བཟོད་པ་བསྒོམ་པ་སོགས་ཤིན་ཏུ་ལེགས་འདུག་སྙམ་དུ་ཡང་ཡང་བསམ། སྤྱིར་ན་ཚེ་སྔ་མ་དེས། ཚེ་སྔ་མ་དེས་དོན་སྒྲུབ་ལུགས་མ་ནོར་བ་ད་རེས་དལ་འབྱོར་ཕུན་ཚོགས་དེ་འདྲ་བྱུང་བ་རེད། ད་སྐྱེ་བ་ཕྱི་མ་ལ་ཇི་ལྟར་བྱེད་དུ་འཆི་བའི་དགེ་སློང་ལ་རང་གིས་ཤེས་ཏེ་དམ་པ་སྔ་མ་འགའ་ཞིག་གི་ཞལ་ནས་ཚེ་སྔོན་སྐྱེ་བ་རིན་པོ་ཆེ་ད་ལྟ་མི་ལུས་རིན་ཆེན་བྱིན་ད་ལྟ་དགེ་སློང་རིན་པོ་ཆེ་ཕྱི་མ་གཡང་དུ་མ་བསྐྱུར་ཨང་ཞེས་གསུངས་དེས་ན་ད་ལྟ་རང་གི་སྤྱོད་ཚུལ་ལ་བརྟགས་ན་སྐྱེ་བ་ཕྱི་མ་གར་སྐྱེ་ཤེས་ནུས་ཀྱང་མངོན་ཤེས་ཡོད་པ་སོགས་ལ་མོ་རྟགས་ཞུ་མི་དགོས་སོ།

རང་གི་དགེ་རྩ་ལ་ཡི་རང་བྱེད་པ་དེ་དེ་འདྲ་ཅིག་ནི་སྒོམ་དགོས་ཡིན་པ་རེད། དེ་ནས་ཚེ་འདི་ལ་ཡང་སྐྱེས་ནས་བཟུང་སྟེ་ད་ལྟ་ཡོད་པ་ཚོས་དགེ་བ་ག་འདྲ་ག་འདྲ་བྱེད་དོ། ལྷོ་བ་ལྷོག་གཉིས་འཇོག་ཡ་དང་ཕྱག་འཚལ་སྐོར་རྒྱག་བྱེད་པ་ལ་སོགས་པ། ཐ་ན་ནི། དགེ་རྒན་ལ་ཀ་ཁ་སློབ་པ་ཡན་ཆད་ཚུན་ཆད་སྡོམ་པ་ལེན་པ་ལ་སོགས་པ་ཚང་མ་ཚུལ་འཇལ་བྱས་ནས་ནི་དེ་ཚོ་ཡག་པོ་བྱུང་ཤག་སོ་སོ་ནས་མི་ཆོག་རང་གིས་རང་ལ་དཔེ་དགའ་བ་བསྒོམས་བྱས་ནས། རློམ་སེམས་དང་བྲལ་བའི་སྒོ་ནས་དགའ་བ་སྒོམ་པ་མ་གཏོགས་ཡང་རློམ་སེམས་ཀྱིས་ནི་འགྲིག་མ་རེད་བ། རློམ་སེམས་མེད་པའི་སྒོ་ནས་དགའ་བ་བསྒོམས་པ་ཡིན་ན་རང་གི་དགེ་རྩ་སྔ་མ་བསགས་བཞག་བྱས་དེ་ལ་གོང་འཕེལ་དུ་འགྲོ།

ཁྲེ་ཡིག་མ་རུ་བ་ཡི་དྭགས་ལ་ཡང་ནི་བྱ་བབས་པ་ཀོང་ར་གོ་མ་རུ་བ། ཆུ་ཐིགས་པ་ཅེ་ར་གོ་མ་རུ་བ་གོ་སྦྱིན་པ་མ་གཏོང་ཡོད་དོ་བྱེད་རུ་བ། ང་རང་ཚོས་སྔ་མ་དེ་སྦྱིན་པ་གཏོང་བ་ལ་དེ་ནི་ད་ལྟ་བྱ་མཐོང་ཆོས་ར་གོ་རུ་བ། དེ་ཡི་ཕྱེད་ནས་ནི་ཚང་མས་སྦྱིན་པའི་འབྲས་བུ་རུ་བ། སྦྱིན་པའི་ལོངས་སྤྱོད་ཁྲི་ཆིག་སྡེའི་ཟས་ས་སྦྱིན་པའི་འབྲས་བུ་ལ་དེ་ནི་ལོངས་སྤྱོད་ཡོང་གོ་རུ་མ་གཏོགས་དེ་ཡོང་ཡོད་མ་རུ་བ། ཚུལ་ཁྲིམས་སྲུང་བ་ལ་དེ་ནི་བདེ་འགྲོད་ཀྱི་ལུས་དེ་དེ་ཡོང་གོ་རུ་མ་གཏོགས་ཚུལ་ཁྲིམས་མ་སྲུང་ན་ཡོང་ཡོད་མ་རུ་བ། གསང་སྔགས་ཀྱི་ལྕི་བ་དེ་དེ་འདྲ་དེ་འདྲ་བྱས་བྱ་གསུངས་སོ་ནམ་བྱས། ད་ལྟ་ང་ཡི་དགེ་སློང་རིན་པོ་ཆེ་དེ་ནི་ལྕི་བ་ཕྱི་མ་ཡོང་དུ་མ་འབྱུང་བ་ཅིག་དགོས་རེད། ད་ལྟ་དགེ་སློང་རིན་པོ་ཆེ་དེ་ཡག་པོ་ཞིག་མ་བྱས་ན་ནི་སྐྱེ་བ་ཕྱི་མ་ངན་སོང་གསུམ་དུ་མར་ལྷུང་གི་རེད་བ། ད་ལྟ་དགེ་སློང་རིན་པོ་ཆེ་ཕྱི་མ་གཡང་དུ་མ་བསྐྱུར་ཨང་ཟེར་ཏེ་དེ་ཡིན་པ་རེད། ཞེས་གསུངས་དེས་ན་ད་ལྟ་རང་གི་སྤྱོད་ཚུལ་ལ་བརྟགས་ན་སྐྱེ་བ་ཕྱི་མ་གར་སྐྱེ་ཤེས་ནུས་ཀྱང་མངོན་ཤེས་ཡོད་པ་སོགས་ལ་མོ་རྟགས་ཞུ་མི་དགོས་ཟེར། སྐྱེ་བ་ཕྱི་མ་ག་བར་འགྲོ་གི་རེད་ཅི་ལྟར་ག་རེ་ཅིག་ཡོང་གི་རེད་ཟེར་དེ་དངོས་གནས་བྱེད་ཀྱི་ནི་བྲེལ་བ་ཡོད་མ་རེད། སོ་སོ་གིས་ལས་བཟང་པོ་ཞིག་བསགས་པ་ཡིན་ན་ཇི་ལྟར་དམྱལ་བར་སྐྱེ་པྲ་ཕབ་པ་དང་མོ་རྩིས་ལ་སོགས་པ་ནི་ཁོ་དམྱལ་བར་སྐྱེས་ཤག་ཡི་དྭགས་སྐྱེས་ཤག་དུད་འགྲོ་སྐྱེས་ཤག་ཟེར་ནས།

རྒྱུ་མ་ཨ་ནི་དེ་དུ་ཁྱད་ནི་མེད་ཀྱི་སས་དེ་ཡར་ལེན་ནི་སྐྱེ་འོང་སྟེ་ཨ་ནི་སས་དེ་ལ་སྨད་ཅིང་སས་དེ་ཕོག་ཁ་ཡང་བྱ་བ་ཀྱི་སས་ཡར་ཡོད་རེ་ཞིག་ལ་དོའུ་ཆགས་པར་རོ་སས་དེ་ངོ་མ་ཡི་ཁོ་སོགས་སྐྱེ་ཁྱད་ཀྱི་དོ་དུ་ཆགས་ཏེ། ཨ་དེ་ཡི་སས་ནི་རྒྱུ་ཅ་ལག་ཟེར་ཡ་རྩིས་རྒྱག་ཁ་བྱེད་པ་ཡིན་ན་ཕན་གྱི་མ་རེད་རང་གི་དགེ་རྩ་ལ་རྩིས་རྒྱག་ཡག་པོ་བྱེད་པ་ཡིན་ན་ཚེ་ཕྱི་མ་ལ་ཕན་གྱི་རེད། ཚེ་ཕྱི་མ་གཤིན་རྗེ་འཆི་བདག་རྒྱལ་པོའི་རྩ་ལ་མ་སླེབས་གོང་ནས་རང་ཉིད་ཀྱི་རྩིས་རྒྱག་བྱེད་པ་ཡིན་ན་ནི་རྩིས་རྒྱག་དེ་གོ་ཆོད། གཤིན་རྗེ་འཆི་བདག་རྒྱལ་པོའི་མེ་ལོང་ནང་དུ་ཤར་ཚར་སོང་ན་དེ་ནི་རང་ཉིད་རྩིས་རྒྱག། རྩིས་རྒྱག་ཁ་བྱེད་ན་དེ་ནས་ཀ་དེ་ག་རྒྱ་ཕན་གྱི་མ་རེད་པ། དགེ་བ་ཡར་སྐྱེད་ན་ལྷ་མིའི་རྟེན་བཟང་ནས་བཟུང་སྟེ་སངས་རྒྱས་པའི་བར་དུ་འགྲུབ་སྡིག་པས་དཔག་ཚད་མང་པོའི་འོག་རྡོ་རྗེ་དམྱལ་བ་སོགས་སུ་སྐྱེ་བའི་ཕྱིར་རྩིས་རྒྱག་དེ་དག་ལ་བྱེད་སྔོན་དགེ་བཤེས་འབན་གྱིས་དགེ་སྡིག་རྩིས་རྒྱག་བྱས་པས་དྲག་སོང་ཟེར་དགེ་བཤེས་འབན་གུང་རྒྱལ་ཟེར་མཁན་དེ་དང་པོ་རྐུན་མ་རྐུ་མཁན་དེ་འདྲ་རེད་བ་རྐུན་མ་རྐུ་མཁན་ཇག་པ་རྒྱག་མཁན་དེ་འདྲ་རེད་དེ་རྗེས་མ་བཀའ་གདམས་པའི་དགེ་བའི་བཤེས་གཉེན་དང་ཕྲད་ཀྱིན་ནས་རྒྱལ་འགྱུར་སྐྱབས་འགྲོ་བྱས་ནས་བཞུགས་ནས་ཁོང་སྐབས་སྐབས་ལ་ལ་ལས་དག་བྱས་ནས་ཐོན་པ། བསྟན་པའི་དོན་དེ་སྒྲུབ་པ་ལག་ལེན་དུ་བསྟར་བའི་སེམས་ཏེ་ངོ་མ་ཁོང་ལ་བྱུང་བ་རེད། ཁོང་ལ་བྱུང་སོང་ན་ཉི་མ་རེ་རེ་བརྒྱད་ནི། ཐ་ན་ཆ་བཞག་གིས་ནི་དགེ་སེམས་ཕྲ་མོ་ཅིག་སྐྱེས་པ་དེ་ཡང་ནི་དཀར་པོ་གཅིག་བྲིས་བཞག་གི་རི་མོ་དཀར་པོ་ཆེ་བྲིས། ཐ་ན་ནི་མི་དགེ་དངོས་སུ་བྱེད་རྒྱུ་ལྟ་ཕར་བཞག་ནི་སེམས་ཀྱི་འགྱུ་བ་ཕྲ་མོ་ཙམ་གཅིག་ཙམ་ཉིད་ནི་ཁོང་རང་རང་བྲག་ཁ་དེ་ལ་ནག་པོ་གཅིག་བྲིས་ཏེ་ནི་དགོང་དྲོ་ཉལ་ཁ་ལ་ཁ་རེ་དེ་ཀུན་ལ་ནག་པོ་མང་དུའང་དཀར་པོ་མང་འདུག་བརྟགས་ཏེ། ནག་པོ་མང་འདུག་ན། ལག་པ་གཡས་པ་དེ་གིས་གཡོན་པ་དེ་མར་མནན་བྱས་ནས་དགེ་བཤེས་ཁོང་ལ་འབན་གུང་རྒྱལ་ཟེར་གྱི་རེད། རབ་ཏུ་མ་བྱུང་གོང་དུ་འབན་གུང་རྒྱལ་ཟེར་གྱི་རེད། ཁོ་རང་ལུང་པ་གྱི་མིང་འབན་རེད། འབན་གུང་རྒྱལ་ཁྱོད་རང་སྔ་མ་རབ་ཏུ་མ་བྱུང་གོང་དུ་རྐུ་མ་བརྐུས་ཇག་པ་བརྒྱབ། དེ་འདྲ་མང་པོ་བྱས་ནས་སྡིག་པ་ད་ག་ཙམ་བྱས་བཞག་ད་ལྟ་རབ་ཏུ་བྱུང་ནས་ཁྱོད་རང་ད་ག་ཙམ་བྱས་སྡིག་པ་མི་བྱེད་ས་ནི་ཁྱོད་རང་འགྲོ་ས་དེ་འགྲོ་བ་ངན་སོང་གསུམ་ལ་མ་གཏོགས་ཡོད་མ་རེད་ཟེར་ནས་དཔེ་ཁོ་རང་ཁོ་རང་གཤེ་གཤེ་ཐག་ཆོད་བཏང་ནས་ལག་པ་དེ་མར་མནན་སྡོད་ཀྱི་རེད།

གཞན་གྱི་དགེ་བ་ཡི་རང་བ་ལ་སོགས་དགྲ་ཡི་དགེ་བ་དང་གཉེན་གྱི་དགེ་བ་དང་བར་མ་ཡི་དགེ་བ་དང། གང་ཟག་ལྔ་ཡི་དགེ་བ་ཡི་རང་བ་དང་སྐྱེས་བུ་དམ་པ་ཡི་རྣམ་ཐར་ཀློག་ནས་དེ་དག་གི་མཛད་པ་ལ་ཡི་རང་བྱས་ཏེ་བསོད་ནམས་གསར་དུ་བསྐྱེད་ལ་རང་གི་དགེ་བ་ཡི་རང་བ་ནི་གོང་འཕེལ་དུ་འབྱུང་བ་ཡིན་རྗེ་གུང་ཐང་པས་ཉལ་བཞིན་དགེ་ཆེན་ཞིག་བྱས་ན་རྗེས་སུ་ཡི་རང་རང་སྒོམས་ཤིག་ཅེས་གསུངས་པ་བཞིན་གུང་ཐང་བསྟན་པའི་སྒྲོན་མེ་གི་གསུང་དེ་ནང་དེ་འདྲ་ཡོད་པས་ཉལ་གིན་ཉལ་གིན་བྱས་ཀྱིས་ནི་དགེ་བ་ཆེན་པོ་ཅིག་དགོས་ཀྱི་འདུག་ན་མར་ཉལ་ནས་དགེ་བ་ཅིག་བསག་སྙིང་འདོད་ཀྱི་འདུག་ན།

ཕ་དེས་བུ་དེ་ལ་གཞན་ལས་ལྷག་པའི་དགའ་བ་སྐྱེས་པ་ཞིག་ཡིན་པས་ཡི་རང་བྱ་ལུགས་སྤྱི་དང་རྣམ་པ་ཅུང་ཟད་མི་འདྲ། བྱང་ཆུབ་སེམས་དཔའ་ཚོ་གིས་ནི་ཡི་རང་བྱ་ཚུལ་དེ་ག་རེ་རེད་ཟེར་ན་མི་ཚང་ཅིག་ལ་ནི་བུ་དགུ་ཡོད་པ་ཅིག་ཕ་གཅིག་མ་གཏོགས་མེད་བྱས་བུ་དགུ་པོ་དེ་གྱིས། དེ་ནས་ཟ་ཡག་དང་གོན་ཡག་ལ་སོགས་པ་ཚང་མ་གཏོང་རྒྱུའི་འགན་དེ་ཕ་དེས་ཁྱེར་བྱས་ནི་དཀའ་ལས་རྒྱག་དགོས་པ་ཞིག་ཡོད་པ་ཡིན་ན་ནམ་ཞིག་དེ་ནས་བུ་གཅིག་ཡར་ལངས་ནས་དེ་ཁེ་ལས། དེའི་ཁེ་ལས་རང་མགོ་ཐོན་ནས། ཕ་ལ་རེ་མི་དགོས་པ་བྱུང་ནས་གོན་རྒྱུ་དང་ཟ་རྒྱུ་ལ་སོགས་པ་རང་མགོ་ཐོན་ནས་རང་གིས། འཚོ་ཐུབ་པ་ཅིག་ཆགས་སོང་ན་ཕ་དེས་ནི་བུ་དེ་ལ་ཡི་རང་བྱེད་ཀྱི་རེད་མ་གཏོགས་བུ་དེ་ལ་ནི་མ། ཕྲག་དོག་བྱེད་ཀྱི་མ་རེད་བ་ཡི་རང་བྱེད་བྱས་ནི་དགའ་བ་སྒོམ་དགོས་རེད་ད་ཡ་ཤ་ད་ང་རྡོག་ཁྲེས་གཅིག་ཡང་བ་རེད་གསུངས་སོང་ངམ། རྡོག་ཁྲེས་དགུ་ཁྱེར་བསྡད་པ་རེད་བ་རྡོག་ཁྲེས་དགུའི་ནང་ནས་རྡོག་ཁྲེས་གཅིག་ཡང་ནས་ད་བརྒྱད་ལས་ཡོད་མ་རེད་བ།

ཡི་རང་ཞེས་པ་དེ་བཟང་སྤྱོད་ནས་གསུངས་པ་དེ་རེད། ཨ་ནི་དགའ་ལྡན་ལྷ་བརྒྱ་མ་ལྟ་བུ་བྱེད་པ་ཡིན་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཨ་ནི་ད་དེ་ནས་སློབ་པ་སློབ་གཉེར་གནང་ཚུལ་དང་ཆོས་ཀྱི་འཁོར་ལོ་བསྐོར་ཚུལ་སོགས་རྒྱལ་སྲས་ཀྱི་སྤྱོད་པ་རླབས་པོ་ཆེ་བྱ་བ་ལ་སོགས་པ་ཚོ་མཛད་ཚུལ་དང་དེ་འདྲ་ལ་ཡི་རང་མཛད་པ་རེད་པ་དེ་ཡིན་ཙང་ཡི་རང་མཛད་དགོས་ལ་ང་ཚོ་སྐྱེས་བུ་ཚོ་དམ་པ་ཚོའི་རྣམ་ཐར་ཀློག་པའི་སྐབས་ལ་ཨ་ནི་དེ་ལ་དགའ་བ་སྒོམ་གྱི་རེད། དགའ་བ་སྒོམ་བྱས་ནས་བས་སོ་སོ་བྱེད་མ་ཐུབ་པ་ཡིན་ན་དེ་ལ་བས་ཤེད་བུ་བུ་ཞིག་དགའ་བྱེད་ནི་དད་པ་བྱེད་རང་དེ་ལྟར་འདུན་པ་སྐྱེས་བུ་སྟོན་པ་དང་དེ་འདྲ་བྱེད་པ་ཡིན་ན། ཨ་ནི་སོ་སོའི་ཡི་རང་ཆེན་པོ་བྱས་རྣམ་ཐར་བླ་མའི་རྣམ་ཐར་ཟེར་དེ། གདུལ་བྱ་ཡི་རྒྱུད་ལ་ཐར་པའི་ས་བོན་བསྐྲུན་ཐུབ་པ་ཞིག། ཐར་པ་ཐོབ་པའི་ས་བོན་བསྐྲུན་ཐུབ་པ་ཞིག་དགོས་རེད་གསུངས་ནས་ཨང་དབང་དེ་འདྲ་བཀའ་གནང་གི་འདུག་རྣམ་ཐར་ཟེར་དེ་དེ་འདྲ་ཅིག་ལ་ཟེར་གི་རེད་མ་གཏོགས་འབུལ་བ་མང་པོ་ཕུལ་ཕུལ་དང། དེ་ནས། མི་མང་པོ་འདུས་འདུས་དང། རྟགས་མང་པོ་བོད་པའི་ཐོག་དེ་འདྲ་རྣམ་ཐར་ཟེར་གྱི་མ་རེད་ཟེར་ཨ་མ་དེ་འདྲ་བཀའ་གནང་གི་འདུག་དེ་རྣམ་ཐར་དེ་སློབ་པ་ལ་དེ་ནི་གདུལ་བྱ་ཡི་དད་པ་བསྐྱེད་ཀྱི་ནི་དེ་ནི་ཐར་པ་ཐོབ་པའི་གི་རྒྱུ་ལ་སོགས་པ་དེ་ཚོ་ས་ཐོབ་པ་བྱེད་དགོས་ན་དེ་རྣམ་ཐར་གྱི་དོན་དེ་དེ་ཡིན། དཔེར་ན་སངས་རྒྱས་བཅོམ་ལྡན་འདས་རྣམ་ཐར་དེ་མདོ་རྒྱ་ཆེར་རོལ་པ་དེ་ལ་གསལ་པོ་ཞེ་པོ་ཅིག་འདུག་ཨང་རྒྱ་ཆེར་རོལ་པའི་མགོ་ནས་མཇུག་བར་དུ་ཆ་ཚང་ཀློག་དེ་ཀོ་ལ་སངས་རྒྱས་ཀྱི་རྣམ་ཐར་དེ་འདུག་ཨང་དེ་རེ་རེ་ནས་ཀློག་དེ་ཀོ་ལ་དཔེ་དགའ་བ་ཞེ་པོ་ཅིག་སྒོམ་དགོས་ཨང་རང་གི་རང་ཧ་ལས་དགོས་དེ་འདྲ་ཨང་དཔེར་ན་རྗེ་བདག་ཉིད་ཆེན་པོའི་རྣམ་ཐར་དེ་ཚོ་དེ་འདྲ་རེད་བ། རྗེ་བདག་ཉིད་ཆེན་པོའི་རྣམ་ཐར་གྱི་ནང་ནས། དཔེར་ན་ང་ལྟ་བུ་ཅིག་ལ་ཆ་བཞག་པ་ན་ཀློག་དེ་ཀོ་ལ་རྗེ་བདག་ཉིད་ཆེན་པོ་རྗེ་བཙུན་འཇམ་དཔལ་སྤྲུལ་པ་རེད་ཅི་ཕྱིར་སྤྲུལ་པ་རེད་ཟེར་མང་པོ་བཤད་དེ་ཀོ་ལ་དད་པ་དེ་ཙམ་ཞིག་མེད་པ་འདྲ་མོ་ཅིག་ཆགས་ཀྱི་འདུག་ད་མི་གཞན་ཡིན་ག་འདྲ་ཡོང་གི་མི་ཤེས་ང་ལ་དེ་འདྲ་ཡོད་རྗེ་བདག་ཉིད་ཆེན་པོའི་དང་པོ་འཁྲུངས་དུས་ནས་བཟུང་སྟེ་ལྟོ་ཟས་དཀའ་བ་སྤྱད་བྱས་ནས། སློབ་པ་སློབ་གཉེར་འགྲོ་ཡས་དང་གཞན་ལ་ཆོས་ཁྲིད་དེ་ཀོ་ལ་ཧ་མ་ལའི་མདའ་དེ་ན་ལ། དེ་ནས་སྡེ་པ་གཅིག་གིས་སྦྱིན་བདག་བྱེད་བྱས་ནས་གདན་དྲངས་ཞུས་དེ་ཀོ་ལ་གཞུང་ཆེན་པོ་མི་འདྲ་བཅུ་བདུན།

གྲྭ་པ་དེ་ནས་བཞུགས་བྱས་ནས། དེ་བྱས་ནས་བླ་མ་སྐུ་མདུན་ལ་ཆོས་ཞུ་མཁན་མང་པོ་ཡོད་ཚོགས་དེ་ཚོ་ཕེབས་དེ་འདྲ་བྱས་ཏེ་གཏོར་མ་ལྷག་མ་རྣམས་དང། ཚོགས་ལྷག་མ་རྣམས་དེ་ཚོ། ཆུ་ཁོལ་མ་རྣམས་བླུགས་བྱས་ནས་དེ་ཚོ་དཀྲུག་དཀྲུག་བཏང་ནས་དེ་བཞེས་བྱས། དེ་རྐྱང་རྐྱང་བྱས་མ་གཏོགས་འཚོ་བ་དེ་ནས་ཆོས་ལོག་པའི་འཚོ་བ་ཆ་ག་ཅོ་ནས་འཕེལ་གྱི་མེད་རེད་རྩ་བ་ནས་འཕེལ་གྱི་མེད་རེད། ཤ་ཚིལ་དེ་འདྲ་ཡོད་རེད་བ་ཚོགས་ལ་ཤ་ཚིལ་ཡོད་པའི་ས་ནས་ཁོ་རང་ཁོ་རང་ལོགས་སུ་བཏོན་བྱས། ལོགས་སུ་བཏོན་བྱས་ནས་ཡེ་ཤེས་ཀྱང་དེ་བྱུང་ན་ད་ལྟ་བླ་མའི་བཀའ་ཁྲིད་ལ་དེ་ནས། ཆུ་ཁོལ་མ་ཐོག་ལ།

བསྐུལ་ཚེ་ནས་མཎྜལ་ཡོད་ན་ཚོམ་བུ་དགུ་བཀོད་ནས་གསེར་གྱི་འཁོར་ལོ་རྩིབས་སྟོང་དུ་ལྡན་པ་ཕུལ་ནས། དེ་ནས་གསོལ་བ་འདེབས་ཤིག་ཟེར། གསོལ་བ་འདེབས་པའི་མོས་པ་དང། དེ་ཉིད་རང་ཉིད་ཚངས་པ་ཆེན་པོར་མོས། དེ་ནས་རང་འདྲ། གྲངས་མེད་པར་སྤྲུལ། ཕྱོགས་བཅུ་སངས་རྒྱས་སོ། དེ་ཡང་མ་ལྕོགས་ན་ཚོགས་ཞིང་གི་གྲངས་དང། དེ་ཡང་མ་ལྕོགས་ན་གཅིག་གིས་འཁོར་ལོ་ཕུལ་བའི་མོས་པ་མཛད་ཟེར། ད་ཆོས་ཀྱི་འཁོར་ལོ་བསྐོར་བའི་དེ་ཚེ་ན། གང་རྣམས་ཕྱོགས་བཅུའི་འཇིག་རྟེན་སྒྲོན་མ་དག། དེ་དུས་ཡང་གལ་ཏེ་མཎྜལ་ཡོད་པ་ཡིན་ན་མཎྜལ་ནང་ཚོམ་བུ་དགུ་བཀོད་ནས།

མཎྜལ་དེ་གསེར་གྱི་འཁོར་ལོ་རྩིབས་སྟོང་དུ་ལྡན་པ་ཅིག་བྱེད་ཅེ་ན་ནི་ཡར་ཕུལ་བའི་མོས་པ་བྱས་ནས་ཆོས་འཁོར་བསྐོར་རོགས་བྱེད་ཟེར་ལོ་ཡིན་པ་རེད། དྲུག་པ་མྱ་ངན་ལས་མི་འདའ་བར་གསོལ་བ་འདེབས་པའི་ཡན་ལག་ནི་མདོ་ལས་སངས་རྒྱས་མྱ་ངན་ཡོངས་མི་འདའ་ཞེས་གསུངས་ལྟར་སྤྱིར་སངས་རྒྱས་མྱ་ངན་ལས་འདའ་བ་དང་ཆོས་ནུབ་པ་མེད་ཀྱང་མཆོག་གི་སྤྲུལ་སྐུ་མྱ་ངན་ལས་འདའ་བར་སྟོན་པ་ལ་མྱ་ངན་ལས་མི་འདའ་བར་གསོལ་བ་འདེབས་དགོས་དེ་མ་བཏབ་ན་སྐྱོན་ཆེ་སྟེ། སངས་རྒྱས་མྱ་ངན་ལས་འདའ་ཁར་དེ་བཞིན་གཤེགས་པ་ནི་མི་འཇིགས་པ་བཞི་དང་རྫུ་འཕྲུལ་གྱི་རྐང་པ་བཞི་ལ་བསྟེན་གོམས་མང་དུ་མཛད་པས་རྡོ་རྗེ་ལྟ་བུའི་སྐུ་བརྙེས་པས་སངས་རྒྱས་ཀྱིས་བཞུགས་པར་བཞེད་ན། བསྐལ་པའམ་བསྐལ་པ་བས་ལྷག་པར་བཞུགས་ཞེས་ཀུན་དགའ་བོ་ལ། གསུངས་ཀྱང་ཀུན་དགའ་བོ་བདུད་ཀྱི་བྱིན་གྱིས་བརླབས་པས་དོན་མ་གོ་ནས་གསོལ་བ་མ་བཏབ་པས་སྟོན་པ་དགུང་ལོ་བརྒྱད་ཅུ་པར་མྱ་ངན་ལས་འདས་པ་ལྟར་ཡིན་པས་གསོལ་འདེབས་དུས་ལས་མི་ཡོལ་བ་གལ་ཆེ་དེ་ཡི་སྐབས་མཎྜལ་ལ་ཚོམ་བུ་ལྔ་བཀོད་དེ་རྡོ་རྗེའི་ཁྲིར་མོས། དེ་ཡང་ཚོགས་ཞིང་གི་གྲངས་སམ་མ་ནུས་ན་ཁྲི་གཅིག་ཕུལ་བས་ཚོགས་ཞིང་གི་ཁྲིར་ཐིམ་པའི་མོས་པ་བྱ་ཆོས་འཁོར་བསྐོར་བར་བསྐུལ་བ་དང་དེ་གཉིས་ལ་ཞལ་གྱིས་བཞེས་པའི་མོས་པ་རེ་རེ་བྱེད་དགོས་ཟེར་ཅང་མ་སྨྲ་བས་ཞལ་གྱིས་བཞེས་པ་ཟེར་མཁན་དེ་ཀོ་ཡིན་པས་ཅང་མ་སྨྲ་བ་ཞལ་གྱིས་བཞེས་པ་ཟེར་དེ་ཉིད་གཉིས་པོ་དེ་ནི། སྐུ་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་པ་དེ་གལ་ཆེན་པོ་རེད་ཟེར། སྔ་མ་སངས་རྒྱས་བཅོམ་ལྡན་འདས་ལ་ཀུན་དགའ་བོ་ལ་ལན་གསུམ་གྱི་བར་དུ་གསུངས་བྱས་ནས་མྱ་ངན་ལས་མི་འདའ་བའི་གསོལ་བ་བཏབ་བྱུང་ཨ་ནི་ང་བསྐལ་པའི་བར་དུ་བྱེད་ཀྱི་ལོག་གི་ཟེར་ན་ཀུན་དགའ་བོ་བདུད་བྱིན་གྱིས་རློབ་ནས་བྱས་ནས་ཧ་མ་གོ་བ་ཆགས། མ་གོ་བ་ཆགས་ནས་ཨ་ནི་བདུད་ཀྱི་དབང་ལས་གསོལ་བ་བཏབ་བྱུང་ནས་ད་མྱ་ངན་ལས་འདའ་རོགས་གྱིས་ཟེར་ནས་སངས་རྒྱས་ཞལ་གྱིས་བཞེས་པ་རེད་པ་སངས་རྒྱས་ཞལ་གྱིས་བཞེས་པ་རེད་བྱས་ཙང་མྱ་ངན་ལས་མི་འདའ་བའི་གསོལ་བ་བཏབ་པ་དེ་ཡང་ནས་ཡང་དུ་བྱེད་དགོས། ཚོགས་ཞིང་དེ་ལ་ང་ཚོ་མཎྜལ་ཚོམ་བུ་ལྔ་བཀོད། རྡོ་རྗེ་རྒྱ་གྲམ་གཅིག་ལ་དམིགས་ནས་རྡོ་རྗེ་རྒྱ་གྲམ་གྱི་ཁྲི་གཅིག་ལ་དམིགས་བྱས་ནས་ཡར་ཕུལ་ནས་མྱ་ངན་ལས་མི་འདའ་བ།

ཞེས་སོགས་བསྔོ་སྨོན་གཉིས་སྔ་མས་ཕྱི་མ་ལ་བསྔོ་བ་ལ་བསྔོ་བྱ་ཡི་རྫས་ཡོད་ནས་བསྔོ་བ་དགོས། དེ་ཡང་བསྔོ་བ་ས་བཅད་དྲུག་ལས་གང་བསྔོ་བ་ནི་དགེ་རྩ་ཡིན། བསྔོ་བ་དང་སྨོན་ལམ་གཉིས་པོ་དེ་ཁྱད་པར་དེ་སྨོན་ལམ་ལ་རྫས་ཡོད་ནའི་འདྲ་མེད་ནའི་འདྲ་སྨོན་ལམ་རྒྱག་ན་སྨོན་ལམ་ཡིན་པ་རེད། བསྔོ་བ་དེ་ལ་ཡིན་གཅིག་མིན་གཅིག་བསྔོ་རྒྱུའི་རྫས་གཅིག་དགོས་རེད། རྫས་དེ་ལ་ནི་རང་གི་དགེ་རྩ་དེ་བསྔོ་རྫས་དེ་ལ་བྱེད་ཀྱི་ནི། གང་ཞིག་བསྔོ་བ་ནི་དགེ་རྩ་དེ་བསྔོ་བ་རེད། གང་གི་ཆེད་དུ་བསྔོ་བ་ནི་དགེ་རྩ་མི་ཟད་པའི་ཆེད་དུ་བསྔོ་བ་རེད།